དེ་རིང་གི་ཡོངས་ཁྱབ་གཏམ་བཤད། དེ་རིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་གསུམ་པའི་ཚེས་པ་བཅུ་ཉིན་བོད་མི་ཚོས་བོད་ཀྱི་རྒྱལ་ས་ལྷ་སར་ཞི་བའི་གྱེན་ལངས་བྱས་ཏེ་ལོ་ལྔ་བཅུ་ང་གསུམ་དང་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་ཁ་གསུམ་ཁྱོན་ཡོངས་ལ་ཞི་རྒོལ་བྱས་ཏེ་ལོ་བཞི་འཁོར་བའི་དུས་ཚིགས་ཀྱི་ཉིན་མོ་འདིར། བསྟན་སྲིད་མི་རིགས་ཀྱི་དོན་དུ་ལུས་སྲོག་བློས་བཏང་གནང་མཁན་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་ཡོངས་ལ་རྗེས་དྲན་གུས་འདུད་ཞུ་རྒྱུ་ཡིན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་བཙན་བཟུང་བྱས་ཏེ་ལོ་ལྔ་བཅུ་ང་གསུམ་འདས་ཟིན་ཀྱང་བོད་ནང་གི་བོད་མིའི་སྙིང་སྟོབས་ལ་འགྱུར་མེད་པར་གནས་ཡོད། དུས་སྐབས་འདིའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་དགོངས་ཡངས་དཀྱེལ་ཆེ་བའི་དབུ་ཁྲིད་ལམ་སྟོན་ལ་གུས་བཏུད་དང་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན། དེ་བཞིན་འདས་པའི་མི་ལོ་ལྔ་བཅུ་ལྷག་རིང་ང་ཚོའི་འཐབ་རྩོད་ཀྱི་ལས་འགུལ་ཐོག་སྐུ་ངལ་ཁྱད་བསད་དང་འབད་རྩོལ་ལྷོད་མེད་ཀྱི་ཕྱག་ལས་གནང་མཁན་མི་ཐོག་རྒན་པ་རྣམས་ལ་ཡང་གུས་བཏུད་དང་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན། ན་ནིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཆབ་སྲིད་ཀྱི་སྐུ་དབང་རྩིས་སྤྲོད་གནང་རྒྱུའི་བཀའ་ཕེབས་བྱུང་སྐབས་བོད་མི་ཚོར་བློ་འཚབ་ཆེན་པོ་བྱུང་སྟེ་དགོངས་པ་བསྐྱར་བཞེས་ཡོང་བའི་གསོལ་འདེབས་ཀྱང་ཞུས་ཡོད། ད་ཆ་གོང་ས་མཆོག་གི་རླབས་ཆེའི་དགོངས་པ་དང་ཐག་གཅོད་དེ་དག་ལ་འཛམ་གླིང་ཡོངས་ཀྱིས་ངོས་འཛིན་དང་བསྔགས་བརྗོད་ཞུ་བཞིན་ཡོད། རྒྱལ་ཁབ་ཁག་བཞི་བཅུ་ལྷག་ནང་གནས་སྡོད་བྱེད་མཁན་བཙན་བྱོལ་བོད་མི་ཚོས་རང་དབང་དང་དྲང་སྙོམས་ཀྱི་ལམ་ནས་སྤྱི་འཐུས་དང་བཀའ་བློན་ཁྲི་པའི་འོས་བསྡུའི་ལས་རིམ་ནང་ཞུགས་ཏེ་རླབས་ཆེའི་འཕོ་འགྱུར་དེ་འཇམ་ལྷིང་ངང་ལེགས་གྲུབ་བྱུང་ཡོད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཕྲན་ལ་ཐུགས་སྨོན་མཚམས་སྦྱོར་དང་སྦྲགས། ཆབ་སྲིད་དང་ཁྲིམས་དོན་གྱི་རྒྱུན་འཛིན་པར་དབང་བསྐུར་མཛད་པ་ནི་རང་ཉིད་ཀྱི་བསོད་ནམས་ཀྱི་བགོ་སྐལ་ཆེན་པོ་ཞིག་ཡིན། སྐབས་དེར ྋགོང་ས་མཆོག་ནས་བོད་ཀྱི་སྲིད་སྐྱོང་སྟག་བྲག་རིན་པོ་ཆེའི་སྐུ་མདུན་ནས་ངས་རྩིས་ལེན་ཞུས་པ་དེ། དེ་རིང་མི་མང་གིས་འོས་འདེམས་བྱས་པའི་སྲིད་སྐྱོང་བློ་བཟང་སེང་གེ་ལ་རྩིས་སྤྲོད་བྱ་རྒྱུ་ཡིན་ཞེས་དང་རིང་ནས་སྙིང་དུ་བརྣགས་པའི་འདོད་པའི་དོན་ཞེས་བརྗོད་པའི་འདོད་དོན་དེ་རིང་དངོས་སུ་འགྲུབ་ཐུབ་པ་བྱུང་ཞེས་བཀའ་ཕེབས་ཡོད། དེ་བཞིན་གཞིས་བཞུགས་བོད་མི་རྣམས་ནས་ཀྱང་ཕྲན་ལ་དགའ་བསུ་དང་རྒྱབ་སྐྱོར་ཆེན་པོ་བྱུང་བ་དང། ལྷག་པར་གཞིས་བཞུགས་བོད་མི་བརྒྱ་ཕྲག་ཁ་ཤས་ལ་དངོས་སུ་ཐུག་འཕྲད་ཀྱི་གོ་སྐབས་བྱུང་སྐབས། ཁོ་ཚོས་རྒྱབ་སྐྱོར་དང་སྨོན་འདུན་གྱི་རྣམ་འགྱུར་གསལ་པོ་བསྟན་པ་ལ་བརྟེན་ནས་སེམས་འགུལ་ཧ་ཅང་ཆེན་པོ་ཐེབས་བྱུང། སྤྱི་ནོར་གོང་ས་མཆོག་གིས་ལོ་རྒྱུས་རང་བཞིན་ལྡན་པའི་ཆབ་སྲིད་ཀྱི་དབང་བསྐུར་གནང་བའི་བྱིན་མཐུ་དང་རྒྱ་ཆེའི་མང་ཚོགས་ཀྱི་དབང་ལུང་གཞིས་བཞུགས་བོད་མིའི་ཡིད་ཆེས་དང་རྒྱབ་སྐྱོར་བཅས་ལ་བརྟེན་ཏེ། ངས་གདེང་སྤོབས་ཆེན་པོས་བོད་མིའི་སྒྲིག་འཛུགས་འདི་ཉིད་བོད་མི་ས་ཡ་དྲུག་གི་ཁྲིམས་མཐུན་ངོ་ཚབ་དང། རང་དབང་ཅན་གྱི་མགྲིན་ཚབ་པ་ཡིན་ཞེས་བརྗོད་ཐུབ། རྒྱ་ནག་གཞུང་ནས་མི་ཐོག་གསར་རྙིང་གི་མགོ་ཁྲིད་འཕོ་འགྱུར་སྐབས་བོད་མིའི་རང་དབང་འཐབ་རྩོད་ལས་འགུལ་ལ་ཉམས་ཉེས་ཡོང་བའི་རེ་སྟོང་འཆང་བ་ནི། ནམ་ཡང་སྒྲུབ་ཐབས་མེད་པ་ཞིག་ཡིན་ཞིང་བོད་མིའི་འགྱུར་བ་མེད་པའི་སྙིང་སྟོབས་དང་མི་ཐོག་རྗེས་མ་ཚོའི་ཤེས་ཡོན་གྱི་ནུས་ཤུགས་གཉིས་ལ་བརྟེན་ནས་ཇི་སྲིད་བོད་ལ་རང་དབང་སླར་གསོ་མ་བྱུང་དེ་སྲིད་དུ། བོད་མིའི་མགོ་ཁྲིད་དང་འཐབ་རྩོད་ཀྱི་སྟོབས་ཤུགས་རྒྱུན་གནས་དང་གོང་འཕེལ་ཡོང་རྒྱུ་རེད། རྒྱ་ནག་གཞུང་གིས་བཤད་པ་ལྟར་བོད་མི་ཚོར་རང་དབང་དང་འདྲ་མཉམ་གྱི་ཐོབ་ཐང་ཡོད་པ་བདེན་པ་ཡིན་ན། བོད་ནང་དམངས་གཙོའི་ལམ་ལུགས་ཇི་བཞིན